འཛིན་བཟུང་དོ་དམ་དང་གསང་བ་གི་ཐོག་ཁྲིམས་ཐག་བཅད་ནས་ལོ་ངོ་གཉིས་རེ་གི་བཙོན་འཇུག་གི་ཉེས་ཆད་བཏང་ཡོད་པ་རེད་འདུག་ཁོང་རྣམས་ད་ལྟ་ཆར་གཡག་རྔ་བཙོན་ཁང་ནང་བཙོན་འཇུག་བྱས་པ་གི་སྐོར་བོད་གནས་ཉམས་ཞིབ་ཁང་གི་གནས་ཚུལ་ནང་བཀོད་འདུག་ཀྱང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་རང་གི་ཐོག་ནས་གནས་ཚུལ་རྩད་གཅོད་ཞུ་ཐུབ་ཀྱི་མེད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་ཞུས་དོན་ལྟར་རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མ་གསུང་ཆོས་བཀའ་དྲིན་གནང་རྒྱུ་ཡིན་པ་རེད་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་གཅིག་ནས་ཚེས་བཅུ་བཞི་བར་ཉིན་གྲངས་བཞི་གི་རིང་འབྲས་ལྗོངས་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་པ་གཏན་འཁེལ་བ་དང་ཡང་རྒྱ་གར་གྱི Hindustan Times ཞེས་པའི་གསར་ཤོག་གི་དྲ་རྒྱ་ནང་གནས་ཚུལ་བཀོད་པར་གཞིགས་ན

མཛད་སྒོ་དུ་ཁ་ན་ད་ཡ་གི་བཅའ་ཁྲིམས་བློན་ཆེན Arif Virani མཆོག་གིས་བཙན་བྱོལ་བོད་མི་གི་སྒྲིག་འཛུགས་ནི་དམངས་གཙོའི་རང་བཞིན་ལྡན་པ་ཞིག་ཡིན་པའི་སྐོར་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ཞིག་བསྣན་རྗེས། ཁ་ན་ད་གཞུང་གི་ངོས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་སྐད་ཡིག་དང་རིག་གཞུང་གི་རང་དབང་བཅས་པ་ལ་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་གསུངས་པ་མ་ཟད། ཁ་ན་ད་གཞུང་གིས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་སྲིད་བྱུས་ཁག་མཐའ་གཅིག་ཏུ་བེད་སྤྱོད་གནང་དགོས་པའི་སྐོར་ཞིག་གླེང་གནང་ཡོད་པ་རེད་འདུག།

སྡོམ་པ་གནང་རྒྱུའི་ནུས་པ་ལྡན་ལ་ཆོས་ཀྱི་རྟོགས་པ་དང་ཆོས་ལུགས་ཀྱི་གོ་གནས་སྔར་ལས་མཐོ་རུ་ཕྱིན་པ་མཚོན་གྱི་ཡོད་ལུགས་ནི་དེ་ཡེ་ཤུ་པིག་རྒྱལ་གྱི་སྐོར་བཀོད་པ་མུ་མཐུད་དུ་ལུང་འདྲེན་གནང་འདུག། ཉེ་བའི་ལོ་འདི་དག་གི་རིང་རྒྱ་ནག་གཞུང་གིས་བསྐོ་གཞག་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུ་ལྷ་ས་གཙོས་བོད་རང་སྐྱོང་ལྗོངས་ཟེར་བའི་ཁོངས་ཀྱི་ཞིང་འབྲོག་ས་ཁུལ་དང་དགོན་སྡེ་ཁག་ཏུ་ཡང་སེ་བསྐོར་སྐྱོད་དུ་གཏོང་གི་ཡོད་པ་དེའི་ཐོག་ནས་པཎ་ཆེན་རྒྱལ་མཚན་ནོར་བུ་བོད་མི་མང་ནས་ངོས་ལེན་ཐོབ་ཆེད་ལ

དེས་ན་གནད་དོན་དབྱེ་ཞིབ་པ་ཚོ་གིས་བཤད་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཐའེ་ཝན་མཚོ་འགག་གི་འབྲེལ་ལམ་ཐད་རླུང་འཚུབ་དྲག་པོ་ཞིག་འཛིན་པ་གཏན་ནས་ཡིན་པ་བརྗོད་ཀྱི་ཡོད་འདུག་འབྱུང་འགྱུར་སྤྱི་ལོ་གསར་པ་གི་སྤྱི་ཟླ་དང་པོའི་ནང་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་ཆེན་པོ་གནང་གི་ཡོད་པ་རེད་དེ་ག་དེ་དང་བསྟུན་ནས་ཐའེ་ཝན་མི་མང་ལ་བསམ་ཚུལ་བསྡུ་ལེན་གྱི་སྐབས་སུ་བརྒྱ་ཆ་དགུ་དང་ཚེག་གསུམ་གྱིས་རྒྱ་ནག་ལ་ཡིད་ཆེས་འཕེར་བ་ཞིག་རེད་ཅེས་དང

ཡག་པོ་མེད་པ་གཙོ་བོ་ཞི་ཅིན་ཕིང་ཁོང་སྒེར་གྱི་སྣང་བརྙན་དེ་ལ་ཐུག་ཡོད་པ་བརྗོད་འདུག་ཡང་བསམ་ཚུལ་བསྡུ་ལེན་གྱི་ནང་བརྒྱ་ཆ་དགུ་ཅུ་གོ་གཅིག་ལྷག་ཙམ་གྱིས་ད་ལྟ་གྱི་གནས་སྟངས་དེ་མུ་མཐུད་དུ་གནས་རྒྱུར་རྒྱབ་སྐྱོར་ཡོད་པ་རེད། གལ་སྲིད་ཐའེ་ཝན་རང་བཙན་རྒྱལ་ཁབ་ཡིན་པ་གསལ་བསྒྲགས་བྱས་ཚེ་འཕྲལ་དུ་རྒྱ་ནག་གི་དམག་དཔུང་གིས་དམག་འཐབ་བྱེད་རྒྱུའི་སྐོར་བརྗོད་འདུག་བསམ་ཚུལ་བསྡུ་ལེན་ཐད་སྤྱི་ཟླ་དགུ་པ་གི་ཚེས་བཅུ་བཞི་ནས་ཚེས་བཅུ་དགུ་བར། ཆེད་བཀོད་དེ་ག་རིང་ལན་འདེབས་གནང་མཁན་མི་གྲངས་ཆིག་སྟོང་ཉིས་བརྒྱ་ལྷག་ཙམ་བྱུང་ཡོད་པ་བརྗོད་འདུག། ཐའེ་ཝན་གླིང་ཕྲན་གྱི་ནང་འབྱུང་འགྱུར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་དང་པོ་གི་ཚེས་བཅུ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་མི་མང་གིས་རྒྱལ་ཡོངས་འོས་བསྡུ་གནང་གི་ཡོད་པ་དང་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་ལས་ཐོག་ཚའེ་ཡིང་ཝན། སྲིད་འཛིན་ལས་ཡུན་ཐེངས་གསུམ་པ་གནང་གི་ཡོད།

སྤྱི་དང་རྒྱལ་ཁ་ལངས་ལུགས་མེད་པ་བཏང་ནས་རྒྱ་བོད་ཀྱི་ལངས་ལུགས་ལྷ་སོ་ཚད་ཅིག་གི་རེ་བ་ཡས་ཅི་འདྲས་ཀྱིས་བརྩིས་པ་མ་ཟད། ཁོང་ཚོ་མུ་མཐུད་ནས་མི་ཡི་དེའི་འབྲུ་དག་ལ་འབད་བརྩོན་གནང་རྐྱེན་ལ་ཟླ་འདིའི་གི་ཚེས་ཉེར་བཞི་རྩ་བཞི་གི་ཉིན་ཡི་མུ་ས་ཡ་བཞི་ཡས་པ་ཁ་ཐ་མན་དུ་གྲོང་ཁྱེར་དུ་ལས་ཚང་བཞག་ནས་ངོ་རྒོལ་མཛད་ཅི་ལ།

གདན་འདྲེན་ཞུས་ཡོད་ནི་ཁོང་གི་རྒན་བློ་བཟང་དར་རྒྱས་སྐོར་གྱི་གནས་ཚུལ་དག་ག་ལ་ག་ཚམ་ཞིག་བརྗོད་དེ་འདྲ་གི་རེད་འདི་ཞག་དེ་འདྲ་བྱས་འདུག་རྒན་བློ་བཟང་ཐུབ་བསྟན་ལགས་ལ་བཀའ་འདྲི་ཞུ་ཡ་ལ་དེ་ནས་དགོངས་པ་རྫོགས་པའི་ཁྲིམས་ཞིབ་པ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་མཆོག་ཁོང་གི་གནས་དེ་ལོ་རྒྱུས་མདོར་བསྡུས་ཤིག་ངོ་སྤྲོད་ཞུ་རོགས་ཅེས་ཞུ་གི་ཡིན་ཐོག་མ་དེ་ལ་ཁོང་རང་ལོ་རྒྱུས་ནང་བལྟ་དུས་ད་མི་ཚེ་ཧྲིལ་པོ་དེ་ལ་ཡང་བོད་མི་སྒྲིག་འཛུགས་ལ་ད་བོད་གཞུང་གི་ཕྱག་ལས་མི་ཚེ་ཧྲིལ་པོ་དམ་ཟབ་གནང་བྱས་དེ་ནས་ལས་ཀ་ཞབས་ཕྱི་དཔེ་མང་པོ་ཅིག་གནང་འདུག་དེ་བྱས་དུས་ཁོང་རང་གི་ད་གཞུང་ཞབས་མི་སྣ་ཅིག་ཡིན་དུས་ཚ་ལ་ད་ལས་ཀ་ག་རེ་ག་རེ་གནང་ཡོད་གནང་མྱོང་རེད་ངོ་སྤྲོད་མདོར་བསྡུས་བྱེད་རོགས་ཅེས་ཞུ་བ་ཡིན། ཨ་ནི་བྱེད་སྟངས་འདི་རེད་ད་སྐུ་ངོ་བློ་བཟང་དར་རྒྱས་འདྲ་བོ་ཞིག་ན། རྩ་བའི། ད་ཁོ་རང་ཆུང་དུས་ཀྱི་བོད་ཀྱི་རྒྱལ་ས་ལྷ་ས་ལ་འདུག་ཟེར་འཁྲུངས་རྗེས་ནི། མཐའ་མ་དེ་ལ་ད་བོད་ནང་ལོགས་ལ་རྒྱ་ནག་གིས་བཙན་འཛུལ་བྱས་པས་ནི་བོད་ལ་དུས་འགྱུར་བྱུང་བའི་སྐབས་དེ་ལ་ནི་འདུག་ཟེར་བཙན་བྱོལ་ལ་དུར་སྲི། བོན་ཆོས་བྱུང་བ་ཆགས་བསྡད་ཤག་ད་རྒྱ་གར་ལ་འབྱོར་རྗེས་ནི་སྤྱི་ཡོངས་ཀྱི་དང་པོ་དེ་ཀ་སྦུག་ཀ་བློན་སྦུག་དེ་ལ་ནི་བོད་གཞུང་གི་སློབ་གྲྭ་ནང་ལོགས་ལ་དབྱིན་ཇི་སྦྱང་ཡ་དང་དེའི་ཞོར་ལ་ཡང་གཅིག་བོད་ཡིག་གི་འཛིན་གྲྭ། ཅིག་གི་དགེ་རྒན་གནང་ཡ་ད་དུར་སྲི་ཤ། ཨ་ནི་ད་ཁོ་རང་གི་ལས་འགན་འགྲུབ་བོ་ད

ཨ་བདུན་ཅུ་དོན་དགུ་ལོ་ལ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡང་ནི་བོད་ནང་ལ་ལ་གཟིགས་སྐོར་སྐུ་ཚབ། ཚོགས་མི་ཐེངས་དང་པོ་གཏོང་བའི་སྐབས་དེ་ལ་ནི་སྐུ་ངོ་རང་དེའི་ནང་གི་ཚོགས་མི་གཅིག། བཅས་བྱས་ནས། བོད་ཀྱི་ས་ཁུལ་ཁུལ་ལ་ནི་འདུག་ཟེར་བོད་ནང་གི་ད། གནས་སྟངས་དེ་རྒྱུས་ལོན་བྱེད་གར་འདུག་ཟེར་སྐུ་ཚབ་ཚོགས་པ་གི་ཚོགས་མི་གཅིག་ནི་འདུག་ཟེར་བོད་ནང་ལ་ཕེབས་ཡ་བྱས། ད་ག་ནང་བཞིན་གྱི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པ་ལོ་ན། སྐུ་ངོ་ཁོ་རང་དེ། དཔལ་འབྱོར་ལས་ཁུངས་ཀྱི་དྲུང་ཆེ་ལ་བསྐོ་བཞག་བྱས་པ་དང་ནི་བརྒྱད་ཅུ་གྱ་གསུམ་པ་དང་དེའི་རྗེས་ལ་ནི་དཔལ་འབྱོར་བཀའ་བློན་གྱི་འདུག་ཟེར་ཐུགས་འགན་བཞེས་པ་འདུག་ཟེར་བྱུང་ཤག་དེས་མ་ཟད་ཀྱི་ད་སྐུ་ངོ་ཁོ་རང་ནང་ནམ་རྒྱུན་ཅིག་ཡང་གཞུང་གི་ཅིག་འཆར་འགོད་ལྷན་ཚོགས་ཀྱི་ནང་ལོགས་ལ་ཡང་ཅིག་འཆར་འགོད་ཀྱི་འགན་བཞེས་པ་དེ་འདྲ་གནང་ཤག་ད་ག་ནང་བཞིན་གྱི་ད་འོས་བསྡུ་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་གྱི་ལས་ཚབ་བསྐོ་བཞག་བྱེད་ཆེད་འདུག་ཟེར་ཕྱག་ལས་གནང་ད་ལྟ་གཙོ་ཆེ་ཤོས་ཤིག་ཡིན། ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ང་རང་ཚོ་བ་ནི་ཆེས་མཐོའི་ཆེས་མཐོའི་ཁྲིམས་ཞིབ་ཁང་དེ་གསར་འཛུགས་གནང་བའི་སྐབས་དེ་ལ་ནི་སྐུ་ངོ་ཁོ་རང་ནི། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ། ད་ང་རང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་ལོགས་ལ་ནི་ཐེངས་དང་པོ་དེ་ཁྲིམས་ཞིབ་པ་ཆེ་བ་དེ་ནི་སྐུ་ངོ་ཁོ་རང་འདུག་ཟེར། དགོས་འདུན་ཅི་ཆོད་ཆགས་བསྡད་ཤག་ནི་ཉིས་སྟོང་གཉིས་ཀྱི་ཕྱི་ཟླ་དགུ་པ་བར་དུ་ནི།

ད་སྐུ་ངོ་གི་ཐུགས་གཤིས་དེ་དཔེ་ཧང་སང་ཡག་གི་འཇམ་པོ་བྱས། མི་ལ་ག་དུས་ནས་ཅིག། བསྟུན་མཁས་པ་བྱས་ནས་ལས་དོན་རང་གི་སྒང་ལ་གལ་ཆེན་པོ་བརྩི་མ་ཤེས་ཡང་ཅིག་སོ་སོ་སྒེར་གྱི་ཁེ་ཕན་དང་དེ་ཚོའི་སྒང་ལ་ཅིག། གལ་ཆེ་ཡག་བྱས་ནས་ནི་མི་ལ་ཅིག་མ་དགའ་བ་འགྲོ་བཟོ་དེ་འདྲ་རྩ་བ་ཉིད་ནས་ཡོད་མ་རེད་སྐུ་ངོ་གི་ཐུགས་གཤིས་དེ། ད་སྔོན་དངོས་ཡོད་གནས་སྟངས་སྒང་ནས་ང་རང་ཚོ། དྷ་རམ་ས་ལ་གི་དཀྱིལ་འཁོར་དེའི་ནང་ལོགས་ལ་ག་དུས་ནས་མི་ཚང་མ་མིག་དཔེ་བལྟ་དགོས་ས་ཅིག། སྐུ་ངོ་ཁོ་རང་ཆགས་བསྡད་པ། དེ་མ་ཚད་ཀྱི་ད་རྣམ་པ་ཚོས་ཕལ་ཆེར་མཁྱེན་ཡོད་ཀྱི་རེད་ད་ལྟ། ད་ལྟ ྋགོང་ས་མཆོག་གི་སྐུ་ཚབ་ཟུར་པ། ད་ལྟ་རྒྱ་རི་རིན་པོ་ཆེ་དམ་པ་དེ་གི་དེབ་ནང་ལ་ཡང་ད་ལྟ་སྐུ་ངོ་བློ་བཟང་དར་རྒྱས་ལགས་ཁོ་རང་སྐོར་ཡང་སེ་ཡང་སེ་བཀོད། སྐུ་ངོ་གི་ད་ཐུགས་གཤིས་དེ་ཚོ་ག་འདྲ་ཡག་པོ་ཡོད་མེད་དང་ཨ་ནི

སྤྱི་འཐུས་འདྲ་བོ་ནང་ང་རང་གསར་པ་འདྲ་བོ་ཆགས་བསྡད་པ་དེ་བསམ་པ་ལ་ཅིག་ལྟ་ལས་དོན་བྱེད་ཕྱོགས་ག་རེ་སྒང་སྐུ་ངོ་ལ་ཡར་ཅིག་ལམ་སྟོན་འདྲ་བོ་ཞུ་དུས་བསམ་པ་ལ་ལྟ་སྐུ་ངོ་ག་དུས་ནས་དེ་རེད་ལྟ། རྩ་བའི་མི་རེ་རེ་ལ་བསམ་ཚུལ་ལྟ་དེ་ཡོད་པ་རེད་ཡིན་པས་ན་ལྟ་ང་རང་ཚོ་ཅིག་སྤྱི་འཐུས་ཡིན་པ་སོང་ཙང་གལ་ཆེ་ཤོས་དེ་ཨ་ནི་ཁྲིམས་དང་སྒྲིག་གཞི་དེ་གལ་ཆེན་པོ་བརྩི་དགོས་པ་དང་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི། གཙོ་བོ་ཞིག་བྱས་ནས་ད་མི་རྒན་པ་ཚོས་དཀའ་ལས་བརྒྱབ་བྱས་གཞུང་བོད་མིའི་སྒྲིག་འཛུགས་ལབ་ན་ད་བོད་གཞུང་ལབ་ན་གཞུང་བཙུགས་བྱ་རྒྱུ་དེ་རྩ་ཆེན་པོ་དེ་ནི་ད་ང་རང་ཚོ་ག་ཚོད་ག་གུམ་གྱི་རྩ་ཆེན་པོ་ཡིན་པ་དང་དཀའ་ལས་ག་གུམ་སྐྱོན་ཡོད་མེད་དེ་ང་རང་ཚོ་ད་ཚིག་ག་ལོག་པ་ཚོས་མུ་མཐུད་ནས་འཛིན་སྐྱོང་བྱེད་དགོས་པ་ཨ་ནི་ཁྲིམས་དང་སྒྲིག་གཞི་སྒང་ནས་ཅིག་ལས་དོན་སྒང་ལ་ཨ་ནི་ཤུགས་སྣོན་རྒྱག་པ་དེ་ད་སྐུ་ངོ་ཁོ་རང་གི་དུས་རྒྱུན་དུ་ག་རེ་ཞུ་དགོས་རེད་ཅིག་བསླབ་བྱ་འདྲ་བོ་ཟེར་ན་གཙོ་བོ་དེ་ཆགས་བསྡད་ཡོད་དོ། ད་དེ་དང་ཞོར་ནས་ངས་དེ་ཞུ་ན་བསམས་སོང། ང་རང་ཚོའི་དྷ་རམ་ས་ལ་ནང་ལོགས་ལ་ད་ཅིག་ག་རེ་ཞུ་དགོས་རེད་དམངས་གཙོ་ཀ་བ་གསུམ་མདའ་ནས་བཏུ་སྲིད་ཨར་འདི་བསམ་པ་ལ་ཅིག་མི་མང་པོ་ཞིག་གི་དམངས་གཙོ་ཀ་བའི་ད་ཅིག་ལྷན་ཁང་མ་གང་མ་འདྲ་མ་འདྲ་ནང་ལ་ཕྱག་ལས་གནང་དགོས་སྐུ་ངོ་ཁོ་རང་འདྲ་བྱས་ན་ཅིག་དམངས་གཙོ་ཀ་བ་གསུམ་ཆ་ནང་ལོགས་ལ་ཅིག་གར་ཞུགས་པ་རེད་གནད་ཡོད་མི་སྣ་གི་ད་ཅིག་འཛིན་སྐྱོང་གི་ག་རེ་ཟེར་ལས་དོན་ཆེ་བ་སྒང་ལ་ཕྱག་ལས་གནང་མྱོང་མཁན་ཆགས་བསྡད་མཁན་དེ་ཏོག་ཙམ་དཀོན་པོ་འདྲ་བོ་ཡོད་བསམ་འདུག་ག་དྷ་རམ་ས་ལ་ཕྱག་ལས་གནང་མྱོང་མཁན་གྱི་མི་རབས་རྒན་པ་མང་པོ་ཡོད་པ་འདྲ་ཡིན་ན་ཡང་དམངས་གཙོའི་ཀ་བ་གསུམ་ཆ་ནང་ལོགས་ལ་ཡང་གཅིག། རྩེ་ཕྱོགས་ཀྱི་ཐུགས་འགན་བཞེས་མྱོང་མཁན་དེ་ཕལ་ཆེར་སྐུ་ངོ་མ་གཏོགས་ཕལ་ཆེར་ངའི་ད་ང་རང་གིས་ནོར་མེད་པ་ན་ཕལ་ཆེར་མེད་པ་འདྲ་བོ་ཞིག་འདུག་ག་རེ་ཟེར་ན་ཁྲིམས་ཞིབ་པ་ཆེ་བ་གི་ཐུགས་འགན་བཞེས་པ་རེད་དེ་ཁྲིམས་ཞིབ་ཁང་ནང་ལ་བྱས་རེད་ད་ག་ནང་བཞིན་འཛིན་སྐྱོང་ནང་ལོགས་ལ་ཨ་ནི་དཔལ་འབྱོར་བཀའ་བློན་དེ་ཚོ་གནང་པ་རེད་ད་ག་ནང་བཞིན་ད།

སྐུ་ངོ་ཁོ་རང་ལ་ནི། བུ་མོ་ཞིག་དང་བུ་ཞིག་ཡོད་རེད་ཁོང་གཉིས་ནམ་རྒྱུན་ཨ་རི་ལ་བཞུགས་ཡོད་རེད། ད་ཉེ་ཆར་ཨ་ནི་སྐུ་ངོ་ཁོ་རང་གི་བུ་མོ་དེའི་དྷ་རམ་ས་ལར་ཕེབས་བསྡད་ཡོད་ཨ་ནི། རྩ་བའི་སྐུ་ངོ་ད་དགུང་ལོ་དེ་ཆེན་པོ་རེད་ད་ལོ་བརྒྱད་ཅུ་གྱ་དྲུག་སླེབས་བསྡད་ཡོད་རེད་ཨ་ནི། ད་ལོ་རྒན་པ་སོང་ཙང་ད་ཞེ་པོ་ཞིག་གཟུགས་པོ་ཐང་པོ་ཞེ་པོ་དེ་འདྲ་ད་ཡོད་མ་རེད་རྩ་བའི་ནམ་རྒྱུན་སྐུ་ངོ་ཁོ་རང་ལ་ཅིག་ག་རེ་ལབ་དགོས། ཅིག་མེ་ཏོག་དེ་ཚོ་གཙང་མ་བཟོ་ཡ་དང་ཨ་ནི་ཞལ་འདོན་སྐྱོན་ཡ་དང།